གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་མོ་དོམ་ལགས་ཡིན། དེ་རིང་མོ་ལགས་ཀྱིས་ཁྱེད་རྣམ་ཚོར་ཡ་གྲ་སྒྲིག་བྱས་པའི་སྒྲུང་དེའི་མིང་ནི་ཡ། ཁྱི་ཕྲུག་རྨ་ཤུལ་ལུག་ཆགས་སྙིང་འདོད་ཀྱི་ཡོད་རེད་ཟེར་གྱི་ཡོད་རེད། གཤམ་ལ་ཡ། སྒྲུང་དེ་ག་འདྲ་ཞིག་ཡིན་མེད་མོ་ལགས་ཀྱིས་འགོ་བཙུགས་བྱས་བཤད་ཀྱི་ཡིན་ད། གྲགས་ཅན་གྱི་ཁྱིའི་གྲོང་ཚོའི་ནང་ལོགས་ལ་ཡ་ཁྱི་ཕྲུག་ཆུང་ཆུང་ཅིག་ཡོད་རེད། ཁྱི་ཕྲུག་འདི་ཁྱི་ཕྲུག་གཞན་པ་དང་མི་འདྲ་བ་བྱས། གཟུགས་པོའི་སྒང་ལ་ཡ་འོད་ཆེམ་ཆེམ་གྱི་ཁྱི་སྤུ་ཡོད་མ་རེད། ཁྱི་ཕྲུག་འདི་སྐམ་པོ་ཆུང་ཆུང་བྱས། ཁྱི་སྤུ་ཐུང་ཐུང་ཉུང་ཉུང་བྱས་དཔྲལ་མགོའི་སྒང་ལ་ཡ་ད་དུང་མདོག་ཉེས་པའི་རྨ་རྗེས་ཆེན་པོ་ཅིག་ཡོད་རེད། ཁྱི་ཕྲུག་གཞན་པ་དེ་ཚོས་རྟག་པར་རེ་ཞིག་ཁྱི་ཕྲུག་དེ་ཡ་གད་སྙིགས་ནང་ནས་བསྒྲུགས་པའི་མདོག་ཉེས་པའི་ཁྱི་ཕྲུག་ཅིག་རེད་ཅེས་འཕྱ་ལད་རྒྱག་གི་ཡོད་རེད། ད་དུང་ཁོར་ཡ་རྨ་ཤུལ་ལབ་པའི་མིང་འདོགས་ཅིག་བཏགས་ཡོད་རེད། རྨ་ཤུལ་ལ་ཡ་གྲོགས་པོ་མེད་པ་ནས་ཡོད་མ་རེད། རྟག་པར་སོ་སོ་གཅིག་པུ་ག་ས་ག་ལ་ཡ་འཁྱམ་བྱས་འགྲོ་གི་ཡོད་རེད། དཀའ་ལས་ཁག་པ་ཡིན་ན་གྱང་གི་ཟུར་ཅིག་བཙལ་བྱས་ངལ་གསོ་ཏོག་ཙམ་ཞིག་བརྒྱབ། ལྟོགས་པ་ཡིན་ན་གད་སྙིགས་ནང་ནས་ལྟོ་ལྷག་བཟས་བྱས་བསྡད་ཀྱི་ཡོད་རེད། རྨ་ཤུལ་གྱིས་རང་ཉིད་སོ་སོ་མདོག་ཉེས་པོ་དང་འཇོན་ཐང་མེད་པ་ཧ་གོ་བྱས་མི་གཞན་པ་གིས་དགའ་པོ་ལོས་བྱེད་ཀྱི་མ་རེད་བསམ་བྱས་སོ་སོས་སོ་སོ་ལའང་དགའ་པོ་བྱེད་ཀྱི་ཡོད་མ་རེད། གཉིད་ལམ་ནང་ལ་ཡ་རྨ་ཤུལ་གཞི་ནས་བྱས་བདེ་སྐྱིད་ལྡན་པའི་འཚོ་བ་ཅིག་མྱོང་ཐུབ་ཀྱི་ཡོད་རེད། ཉིན་མོ་རྟག་པར་རེ་ཞིག་ལུག་གི་གྲོང་ཚོའི་ནང་ལོགས་ལ་ཡ་ཕྱིན་བྱས་རྒྱང་རིང་པོ་ནས་ལུག་ཕྲུག་དེ་གའི་རྩྭ་བཟས་པ་དང་རྩེད་མོ་རྩེད་བྱས་བསྡད་པ་ལྟ་ཡ་རྨ་ཤུལ་གྱི་ལས་ཀ་དགའ་ཤོས་འདི་རེད། ལུག་ཕྲུག་ཚང་མ་ལོ་མཉམ་དུ་སྐྱིད་པོ་བྱས་བསྡད་ཕན་ཚུན་འཆམ་པོ་ཡོད་པ་མ་ཟད་ཁྱིམ་ཚང་ཆེན་པོ་ཅིག་འདྲ་པོ་ཡོད་རེད། ཉི་མ་གཅིག་ཁྱི་ཕྲུག་རྨ་ཤུལ་གྱིས་ལུག་གི་གྲོང་ཚོའི་ནང་ལོགས་ཀྱི་འཁྲིས་ཀྱི་ཚོང་ཁང་འདིའི་ནང་ནས་ཅ་ལག་ཁྱད་མཚར་པོ་ཅིག་མཐོང་བ་རེད། ཚོང་ཁང་དེའི་སྦྱིན་བདག་ཝ་མོ་གཅིག་ཡོད་རེད། ཁྱི་ཕྲུག་རྨ་ཤུལ་གྱིས་ཝ་མོ་དེ་ཡ་མོ་རང་ལུག་གི་ཁྱུའི་ནང་ལོགས་ལ་ཡ་འགྲོ་འདོད་ཡོད་པའི་རེ་བ་དེ་བཤད་དུས་ཝ་མོ་དེས་རྨ་ཤུལ་འཕྲུལ་འཁོར་ཁྱད་མཚར་ཚ་པོ་གཅིག་ནང་ལ་ཡ་བླུགས་བྱས་གློག་བསྣན་པ་རེད། གློག་བསྣན་ཚར་དུས་ཁྱི་ཕྲུག་རྨ་ཤུལ་མགོ་ཡུ་འཁོར་བྱས་གཟུགས་པོའི་སྒང་གི་སྤུ་གཅིག་དང་ཡར་ལངས་བྱས་འཕྲུལ་འཁོར་དེ་ནས་ཧོང་ཧོང། ཧོང་ཧོང་ལབ་པའི་སྐད་ཆེན་པོ་ཞེ་དྲག་རྒྱག་གི་ཡོད་རེད།

ཉི་མ་རྟག་པར་རེ་བཞིན་ལུག་ཕྲུག་ཚང་མ་ལོག་མཉམ་དུ་འཆམ་པོ་བྱས་ཆུ་འཐུང་རྩེད་མོ་རྩེ་བྱས་བསྡད་ཀྱི་ཡོད་རེད། འཚོ་བ་དེ་མ་ཞུས་ཀྱི་མི་ཚེའི་ནང་ལ་ཡ་དགའ་ཤོས་ཀྱི་འཚོ་བ་ཅིག་རེད་ཤག། ཁོས་ལུག་ཕྲུག་ཚང་མ་ལོག་གི་འགོ་ཁྲིད་བྱས་རྩེད་མོ་གསར་པ་མང་པོ་རྩེ་གི་ཡོད་པ་དང་ཉི་མ་རྟག་པར་རེ་བཞིན་དགའ་དགའ་སྤྲོ་སྤྲོ་བྱས་བསྡད་ཀྱི་ཡོད་རེད། དེ་ནས་དུས་ཚོད་རྒྱུན་རིང་པོ་མ་ཕྱིན་པར་མ་ཞུས་དང་ལུག་ཕྲུག་ཚོ་གྲོགས་པོ་ཡག་པོ་གཅིག་ཆགས་པ་རེད། མ་ཞུས་ཀྱིས་སོ་སོ་སྤྱང་གྲུང་ལྡན་པ་མ་ཚད་ཆོབ་ཚ་པོ་ཡོད་པ་དང་སྟོབས་ཤུགས་ཆེན་པོ་ཡོད་པ་ཤེས་བྱས་སོ་སོས་སོ་སོ་ཡང་སྔན་མ་དང་མ་འདྲ་བ་བྱས་ད་ལྟ་དགའ་རུ་དགའ་རུ་འགྲོ་གི་ཡོད་རེད། ཡིན་ནའི་ལས་བསམ་ཡུལ་ལས་འདས་པ་ཅིག་ལ་ཡ་ཉིན་མ་གཅིག། ཚང་མ་དགའ་དགའ་སྤྲོ་སྤྲོའི་ངང་ནས་སྤོ་ལོ་རྒྱབ་བྱས་བསྡད་དུས་མ་ཞུས་ཀྱིས་སྤོ་ལོ་རྒྱབ་འགྲོ་བྱེད་དུས་ཐོབ་རྒྱག་ཧོབ་རྒྱག་ལ་ཡ། སྤུའི་གསེང་ནས་སྒྲ་ཅིག་གྲགས་བྱས་གོ་མེད་ཚོར་མེད་ནང་ལ་ཡ་སྒྲ་ཕབ་འཕྲུལ་འཁོར་དེ་ས་ལ་ཡ་ཟག་པ་རེད། སྒྲ་ཕབ་འཕྲུལ་འཁོར་སྐྱོན་ཤོར་བྱས་བཱ་བཱ་བཱ་སྐད་ཁྱད་མཚར་ལ་ཉེ་དེ་འདྲ་རྒྱབ་དུས་ལུག་ཕྲུག་ཚང་མ་ལོག་ཧང་སངས་བྱས། འདི་ག་རེ་རེད། འདི་ག་རེ་རེད་སྐད་ཆ་དྲིས་པ་རེད། ཁྱུ་ཚོགས་ཀྱི་ནང་ལོགས་ལ་ཡ་དགའ་བ་ཡོད་པའི་ཚོར་སྣང་དེ་ཚང་མ་ལོག་ཁོང་ཁྲོར་འགྱུར་བྱས། ཤིང་སྡོང་རྒྱབ་ལོགས་ལ་ཡ་གབ་བསྡད་བྱས་ལུག་རྫུན་མ་གཅིག་ཡོད་རེད། དེའི་གདོང་ནས་གཡོ་སྒྱུའི་གད་མོ་གཅིག་བགད་ཀྱི་ཡོད་རེད། མ་ཞུས་སེམས་སྐྱོ་ཐག་ཆོད་བྱས་ལུག་ཕྲུག་གི་ནང་ནས་མར་ཁ་བྲལ་བ་རེད། ཨ། ད་ཡང་ང་གཅིག་པོ་ལས་སོང། ངར་ཡ་རོགས་པོ་ཡོད་མ་རེད། ངུ་ཤོག་རེད། དེ་ནས་མ་ཞུས་ཀྱིས་སོ་སོའི་གཟུགས་པོའི་སྒང་གི་ལུག་པགས་དེ་ཕུད་དུས་སྤུའི་གསེང་ནས་སྒྲ་ཕབ་འཕྲུལ་འཁོར་མཐོང་བ་རེད། ཡ། ངའི་སྒྲ་ཕབ་འཕྲུལ་འཁོར་བསྡད་འདུག་ད་ད་གིན་གྱི་སྒྲ་ཕབ་འཕྲུལ་འཁོར་འདི་ག་རེ་ཡིན་ན་ཉམས་མཚར་པ་ལ་ཨ་བསམ་པ་རེད།

ཨའུ་ལབ་བྱས་སྐད་སྒྲ་ཆེན་པོ་བརྒྱབ་བྱས་སྤྱང་ཀི་བཀག་པ་རེད། དེ་ནས་སྤྱང་ཀི་འདི་མ་ཞུས་ཀྱིས་དཔའ་ངར་ཆེན་པོས་ལུག་གི་ཁྱུའི་མདུན་ནས་བཀག་པ་མཐོང་དུས་ཞེད་ཐག་ཆོད་བྱས་བྲོས་ཕྱིན་པ་རེད། ལུག་དེ་གས་ཀྱིས་སྤྱང་ཀི་བྲོས་ཕྱིན་པ་མཐོང་དུས་དགའ་ཐག་ཆོད་བྱས་མ་ཞུས་ལ་ཡ་བལྟས་བྱས་མ་ཞུས་ཁྱི་ཕྲུག་མ་ཞུས་རང་ང་ཚོའི་དཔའ་བོ་རང་རེད་རང་སླར་ཡང་ང་ཚོའི་སྡེ་ཚན་ནང་ཞུགས་ཀྱི་ཡིན་ད། དེའི་གཞུག་གུ་ནས་རང་ལུག་རྫུན་མའི་པགས་པ་གོན་དགོས་མ་རེད་ད་དུང་སྤུའི་གསེང་ལ་ཡ་སྒྲ་ཕབ་འཕྲུལ་འཁོར་ཟི་ད་བླུགས་དགོས་མ་རེད་རྒྱུ་མཚན་ག་རེད་ཟེར་ན་ང་ཚོས་དགའ་ཤོས་བྱེད་ཡག་སྐད་དེ་རང་གི་སྐད་དངོས་གནས་དེ་རེད་རང་གིས་སྐད་ཅིག་རྒྱབ་དུས་སྤྱང་ཀི་ཅིག་དང་ཞེད་བྱས་བྲོས་འགྲོ་གི་མི་འདུག་གས་ཟེར་ལབ་པ་རེད། འོ་ཡ་གྲོགས་པོ་ཆུང་ཆུང་ཚོ། ད་རེས་ཀྱི་སྒྲུང་འདི་ད་ག་རྫོགས་སོང་ང། ཁྱི་ཕྲུག་མ་ཞུས་སྤྲོ་སྣང་ལྡན་པའི་སྒོ་ནས་ལུག་ཕྲུག་ཚོ་ད